གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། ཨོ་སི་ཀྲི་ལི་ཡའི་ནང་མེ་སྐྱོན་སྐྱོབ་གསོའི་ཆེད་མི་སྣ་གྲགས་ཅན་དང་ཚོང་ལས། མི་སྒེར་པ་སོགས་ཀྱི་ཞལ་འདེབས་བསྡུ་རུབ་ཀྱི་ལས་གཞིའི་བརྒྱུད་ཨོ་སྒོར་ས་ཡ་བརྒྱ་ལྷག་ཙམ་ཞིག་བྱུང་ཡོད་འདུག་པས་དངུལ་ཕོན་ཆེན་དེ་དག་དགོས་མཁོ་ཆེ་ཆུང་ལ་གཞིགས་ནས་བགོ་འཆར་ཡོད་པ་ཡིན་འདུག། ཨོ་སི་ཀྲི་ལི་ཡའི་ནང་མེ་སྐྱོན་གྱི་ཉེན་ཚབས་མུ་མཐུད་འབྱུང་བཞིན་ཡོད་པར་བརྟེན་རྒྱལ་སྤྱིའི་མི་མང་གིས་ཀྱང་མུ་མཐུད་ཞལ་འདེབས་རབ་དང་རིམ་པ་ཕུལ་བཞིན་ཡོད་འདུག Byron Bay ས་ཁུལ་དུ་གནས་སྡོད་མཁན Hollywood གློག་བརྙན་འཁྲབ་སྟོན་པ Chris Hemsworth ལགས་ཀྱིས་ཨོ་སྒོར་ས་ཡ་གཅིག་ཞལ་འདེབས་གནང་ཡོད་འདུག། ངའི་ངོས་ནས་ས་ཡ་གཅིག་ཞལ་འདེབས་སྤྲད་རྒྱུ་ཡིན།
ངའི་རེ་བ་ལ་ཁྱེད་ཚོ་ཚང་མས་རང་ཉིད་ཀྱིས་གང་ཐུབ་ཅི་ཐུབ་རོགས་སྐྱོར་གནང་རོགས།
དངུལ་བསྡུ་རུབ་གང་བྱུང་བ་ཆ་ཚང་མེ་གསོད་མཁན་དང་མེ་སྐྱོན་གྱི་རྐྱེན་ངན་འོག་དངོས་སུ་དཀའ་སྡུག་མྱོང་མཁན་གྱི་སྒེར་དང་ཚོགས་པར་ཕུལ་ངེས་རེད། དེར་བརྟེན་ཁྱེད་ཀྱིས་ཞལ་འདེབས་ཕུལ་བའི་སྒོར་མོ་རེ་རེ་ལ་རིན་ཐང་ཡོད། དེ་བཞིན་གཞས་པ་གྲགས་ཅན Elton John ལགས་ཀྱིས་སིད་ནི་ནང་རོལ་དབྱངས་འདུ་འཛོམས་ཤིག་གི་སྐབས། སྒོར་ས་ཡ་གཅིག་ཞལ་འདེབས་ཕུལ་རྒྱུ་ཡིན་ཞེས་ཁོང་གིས་དེ་ལྟར་གསུངས་ཡོད་འདུག། ཨོ་སྟྲེ་ལི་ཡའི་ནང་གང་བྱུང་བ་མཐོང་སྐབས་ང་རང་ལ་སེམས་སྡུག་དཔག་མེད་བྱུང་གི་འདུག་དཀའ་ངལ་དེར་གདོང་ལེན་བྱེད་ཐབས་སུ་ང་ཚོ་ཚང་མ་མཉམ་རུབ་ཀྱིས་ནུས་ཤུགས་བཏོན་དགོས། ང་རང་ཨོ་སྟྲེ་ལི་ཡ་ལ་ཧ་ཅང་དགའ་པོ་ཡོད། ངའི་རེ་བ་ལ་མེ་སྐྱོན་གྱི་རྐྱེན་ཁང་པ་དང་རྒྱུ་དངོས་སོགས་བོར་བརླག་སོང་མཁན་རྣམས་ལ་མྱུར་སྐྱོབ་ཐོབ་པའི་རེ་བ་ཡོད། ཡང་ཨོ་སི་ཀྲི་ལི་ཡའི་ལོ་རྒྱུས་ནང་ཁིར་ཀེད་རྩེད་འགྲན་པ་གྲགས་ཅན Jeff Thomson ལགས་ཀྱིས་ཀྱང་སྐུ་ཉིད་ཀྱིས་རྩེད་འགྲན་སྐབས་གྱོན་པའི་ཞྭ་མོ་ལྗང་གུ་དང་སྟོད་གོས་གཉིས་རིན་བསྡུར་ཚོང་བསྒྱུར་བྱས་ངེས་དེ་ལས་བྱུང་བའི་དངུལ་ཡོངས་ཞལ་འདེབས་ཕུལ་རྒྱུའི་གསལ་བསྒྲགས་གནང་ཡོད་འདུག།

ཨོ་སི་ཀྲི་ལི་ཡའི་རྒྱ་གྲམ་དམར་པོར་བྱུང་བའི་ཞལ་འདེབས་རྣམས་མེ་སྐྱོན་གྱི་ཤུགས་རྐྱེན་ཐད་ཀར་བྱུང་བ་རྣམས་ལ་རོགས་དངུལ་གནང་འགོ་ཚུགས་ཡོད་འདུག The Good Cause Co ཞེས་པའི་སྤྱི་ཚོགས་ཚོང་ལས་ཐོག་མར་དབུ་བརྙེས་མཁན་ཇེ་སི་ཁ་བྷའོ་མན་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་དགེ་རྩ་ཚོགས་པ་ཆུང་བ་རྣམས་ལ་ཞལ་འདེབས་ཐོབ་པ་རྣམས་བེད་སྤྱོད་ཐུབ་པར་དུས་ཡུན་ཅུང་འགོར་གྱི་རེད་ཅེས་ཁོང་མོས་འགྲེལ་བརྗོད་གནང་དོན།

དེ་བཞིན New South Wales Rural Fire Service ཀྱི་གསལ་བསྒྲགས་ཤིག་གི་བརྒྱུད་རིམ་བཞིན་མེ་སྐྱོན་གྱི་ཉེན་ཚབས་མེད་པ་ཆགས་སྐབས། ང་ཚོས་དམག་དཔུང་དང་དང་བླངས་བ་རྣམས་ལ་གོ་བསྡུར་ལྷུག་པོ་བྱས་ནས་ཞལ་འདེབས་གང་བྱུང་བ་ཡོངས་རྫོགས་མེ་སྐྱོན་བྱུང་བའི་མི་དམངས་རྣམས་ལ་ཕན་ནུས་མང་ཤོས་སྒྲུབ་ཐབས་བྱེད་རྒྱུ་ཡིན་ཞེས་བཀོད་ཡོད་འདུག